ཉེར་ལེན་དུ་ཟེར་ན་རེད་ཉེར་ལེན་ཅན་དུ་ཟེར་ན་རེད་ཅིག་འགྲོ་དགོས་པ་རེད། འོ་ཐུགས་ཆེ། ཡིན་དུས་ཙང། དེ་མེད་ན་སྒྲ་དོན་དེ་མེད་ན། ཨུ་ད་ག་རེ་བྱས་ས་རྣམ་འགྱུར་སྣ་ཚོགས་ཀྱི་ཉེར་ལེན་དུ་མེད་པ་ཁོ་རང་རང་དྲང་རང་ལས་པ་རེད། དེ་ནི་ཁ་སང་རྣམ་འགྱུར་གྱི་ཉེར་ལེན་དུ་མེད་དོ་ཞེས་པ་ཙམ་ཞིག་བརྗོད་པར་འགྱུར་ལ། དེ་ཙམ་ནི་གཞི་གཞན་དུ་མ་ལ་གྲུབ་ཟིན་པའི་གཞི་རྟགས་གཞན་དུ་མ་རེད་ཨ་རེ་གངས་ཅན་མཐུན་དཔེའི་རྒྱུན་དུ་གྲུབ་ས་ཤག་གསུངས་གི་བར་བ། ད་མཐུན་དཔེ་རུ་བ་བྱས་ན་ག་རེ་རེད་འགྲོ་བ་རེད། དཔེར་ན་རྒྱལ་ཆེན་ནམ་མཁའ་ཟེར་ཡ་ར་འདི་དང། ནམ་མཁའི་པད་མོ་ཟེར་ཡ་ར་འདི།

བདེ་མོ་འདི་ཞིག་འདུག་བ། སྒྲ་དོན་མེད་དོ་ཞེས་བསྙོན་པ་མེད་ཅིང་དེ་ཚད་མས་གྲུབ་པའི་སོ་སྲི་ཨ་ལས་བ་ད་དེ་འདི་ཞིག་ལབ་ན་འགྲིག་འདུག་འདི་ཞིག་ཏག་ཏག་ཤེས་རོགས། སྒྲ་དོན་མེད་དོ་ཞེས་བསྙོན་པ་མེད་ཅིང་ཞེས་སྒྲ་དོན་འདི་གཙོ་བོའི་སྒྲ་དོན་འདི་མེད་དོ་ཟེར་ནས་ཧམ་པ་བཤད་པ་མ་ཡིན་པ་བྱས་མེད། དེ་ཚད་མས་གྲུབ་པ་ཁས་བླངས་ཚར་རེད། ཡིན་ན་ཡང་དོན་དུ་གཉེར་བྱའི་གཙོ་བོ་དེ་མ་རེད་ཟེར་གི་གཟིགས་ཡོད་པའོ་ཁོ་ན་བཞིན་ནི། ད་སྒྲ་དོན་གོ་ལ་དྲ་ཐ་དེར་སུ་མ་ཡིན་སླེབས་ཚར་རེད་བ། སླེབས་ན་ད། དངོས་པོ་ལ་བརྟེན་པ་ལ་བྱས་སོང་ན་མེ་འཛིན་རྟོག་པ་ལ་མེ་མ་ཡིན་པ་ལོག་པར་སྣང་བའི་སྣང་བ་ཞིག་ལས་ཁུར་བ། འོ་ཁོ་ལ་བཞག་ན། དེ་འདྲའི་སྒྲ་དོན་གོ་མེད་པ་མ་རེད། དེ་འདྲའི་མེ་འཛིན་རྟོག་པ་ལ་མེ་མ་ཡིན་པའི་ལོག་པར་སྣང་བའི་སྣང་བ་གོ། ཚད་མས་གྲུབ་པ་རེད། ཡིན་ན་ཡང། དེ་འདྲའི། བཙོ་བསྲེག་དོན་དུ་གཉེར་བ་རྣམས་ཀྱིས། ཨ་ནི་དེ་མེ་འཛིན་རྟོག་པ་ལ་མེ་མ་ཡིན་པའི་ལོག་པར་སྣང་བ་དེ་ཁོའི། སྒྲུབ་བྱེད་རེའུ་གོ་དོན་དུ་གཉེར་བྱ་གཙོ་བོ་དེ་མ་རེད། འོ་དེ་མ་རེད། འོ་དེ། མ་ཡིན་པ་ག་རེ་ཟེར་ན་ཁོས་འདོད་དོན་གོ་སྒྲུབ་ཐུབ་ཀྱི་མི་འདུག་བ།

རྟོག་པ་ལ་མེར་སྣང་བ་ཡོད་དམ་མེད་སྙམ་པ་དེ་སྒྲུབ་པའི་ཕྱིར་དུ་དཔྱད་པར་མི་རིགས་ཏེ། མི་རིགས་ཏེ། མེ་འདི་ལ་ཁྱོད་ཀྱིས་འདོད་ཀྱི། འབྲས་བུ་འབྱུང་བ་ལ་རག་ལས་ཤིང། མེ་འདི་ལས། སྲི་ད་གོ་ར་མེ་འདི་ལས། ཁྱོད་ཀྱིས་འདོད་ཀྱི་དོན་གོ་བཙོ་བསྲེག་གི་ལས་ཀ་བྱེད་དགོས་རེད་འོ། དེ་འབྲས་བུ་འབྱུང་བ་རག་ལས་ཤིང་ཁོ་རང་མེ་དེ་ལ་རག་ལས་ཤག་བཙོ་བསྲེག་གི་ལས་ཀ་བྱེད་དགོས་མེ་ལ་རག་ལས་ཏེ། རྟོག་པ་ལ་མེའི་དོན་སྤྱི་ཤར་བ་ཙམ་གྱིས། ཁྱོད་ཀྱིས་འདོད་དོན་དེ་ཅུང་ཟད་ཀྱང་སྒྲུབ་མི་ནུས་པའི་ཕྱིར། རེད་བ། དེ་སྒྲུབ་མི་ནུས་ན་ཨ་ནི་དེ་ལ་དཔྱད་པ་བྱ་མི་རིགས་ཏེ། མི་རིགས་ཏེ། བི་དཔེ་གོ་ལ་ད་དོན་བྱེད་ནུས་པ་མ་ཡིན་པ་དོན་གཉེར་བརྟགས་པས་ཅི་ཞིག་བྱ། འགྲིག་མི་འདུག་དཔེ་གོ་ལ་མ་ནིང་གཟུགས་བཟང་མི་བཟང་ཞེས་འདོད་ལྡན་རྣམས་ཀྱིས་བརྟགས་ཅི་ཕན་ནི་ཟེར་ཡའི་ཀོ་ད་དཔེ་གོ་ལས་པ་ཡིན་རེད་བ། དོན་བྱེད་ནུས་པ་མ་ཡིན་པ་ལ་ཟེར་འབྲས་བུ་དེ་དོན་དུ་གཉེར་བས་ཡོད་མེད་ཀྱི་བརྟགས་པས། དགོས་པ་བྱ་ཅི་ཞིག་ཀྱང་མེད་པའི་ཕྱིར་ཏེ་དཔེར་ན་འདོད་ལྡན་འཁྲིག་པ་དོན་གཉེར་གྱི་བུད་མེད་རྣམས། ཁྱོད་ཀྱིས་འདོད་དོན་དེ་བསྒྲུབ་པའི་ཕྱིར་དུ། མ་ནིང་གི་མཁས་པ་འགའ་ཞིག་ལ་ནི་གཟུགས་བཟང་མི་བཟང་དཔྱད་ནས་ཕན་ཐོགས་མ་བྱུང་བ་རེད་བའོ། དེ་ནང་བཞིན་རེད་བཟོ་རེད་བ། དགོས་པ་བསྒྲུབ་མ་ཡིན་པའི་ཕྱིར་རོ། གཞུང་འདི་དག་གིས་དགག་རྟགས་ཀྱི་དགག་བྱ་རྗེས་དཔག་གི་གཞལ་བྱར་བསྟན་པ་ཞེས་པ་ནི་ཤིན་ཏུ་དཔྱད་དཀའ་སྟེ་ད་དེ་ཡང་འགྲིག་གི་འདུག་མ་ཀློག་ཤག་འདི་དག་གིས་གཞུང་འདི་དག་གིས་དགག་རྟགས་ཀྱི་དགག་བྱ་ཅིག་ཡོད་རེད་བ་ཕའི་དགག་བྱ། ག་རུ་གུ། བསྒྲུབ་བྱའི་ལོག་ཕྱོགས་དགག་བྱ་ལས་ཀྱི་རེད་ད་དགག་བྱ་གང་ཡིན་པ་གོ། དེ་རྟགས་དེ་ལ་བརྟེན་པའི་རྟགས་ཅན་རྗེས་དཔག་གི་གཞལ་བྱ་ལ་བཞག་ནས་ཀོ་དེ་རྟོགས་པ་ཡིན་ཟེར་གྱི་འདུག་འོ་ད་འདི་ནི་རྩ་བ་ཉིད་ནས་འགྲིག་གི་མི་འདུག། དེ་ལྟ་ན་བྱེ་ཚམ་བསམ་གྱིས་ས་མེད་པ་རྗེས་དཔག་ཚད་མ་ཁོ་ལ་བསམ་བློ་ག་ཚོད་བཏང་ན་ཡང་ཨོ། ནི་རྗེས་དཔག་ཚད་མ་ཁོ་དང་སྒྲོ་འདོགས་གཉིས་ནི་འཛིན་སྟངས་ལ་ཁྱད་པར་རྩ་འཇུག་ཟད་མེད་པ་ཆགས་ཡོད་རེད་བ། དུ་ལྡན་ལ་ཡི་སྟེང་དུ་མེ་རྟོགས་པའི་རྗེས་དཔག་ཚད་མ་དེར་མ་ཡོང་དུས་ཟེར་ན། མེ་མེད་མཚན་མོའི་རྒྱ་མཚོའི་སྟེང་དུ་དུ་བ་མེད་པ་རྟོགས་པའི་རྗེས་དཔག་ཚད་མ་དེ་ཉིད་ཀྱིས། མེ་མེད་མཚན་མོའི་རྒྱ་མཚོའི་སྟེང་དུ་ཨེ་ནི་དུ་བ་དེ་རྟོགས་ན། ད་ཁོ་གཉིས་པོ་དེ་ད་གང་བྱེད། རྗེས་དཔག་ཁོ་དང་སྒྲོ་འདོགས་གཉིས་པོ་དེ་གཅིག་པ་གཅིག་རྐྱང་ཚོ་ཆགས་སྡོད་རེད་བ། ཨོ། གཅིག་པ་གཅིག་རྐྱང་ཆགས་སྡོད། ཨོ། སྒྲོ་འདོགས་གཉིས་འཛིན་སྟངས་ལ་ཁྱད་པར་དབྱེ་དཀའ་བ་མཐོང་བའི་ཕྱིར་རོ། ད་ཁ་ཅིག་གི་ཁས་ལེན་རེད་ག་དེ་གཞི་འགར་ཆོས་དེ་འཇལ་བའི་ཚུལ་ལ་ཡོད་པར་འཇལ་བ་དང་མེད་པར་འཇལ་བ་གཉིས་ཡོད་པས། ད་དཔེར་ན་གཞི་འགར་ཟེར་ན་མཚན་མོའི་རྒྱ་མཚོའི་སྟེང་དུ། ཆོས་དེ་འཇལ་བར་བྱེད་པ་ལ་འཇལ་ཚུལ་དེ་ལ་ཡོད་པ་འཇལ་ཚུལ་དེ་མེད་པ་འཇལ་ཚུལ་ད་ནི་དེ་ལ་དུ་བ་ལྟ་བུ་ལ་བྱས་ན། མེད་པ་འཇལ་ཚུལ་གྱི་ཀླད་པར་བ་འང་གྲུབ་ཆགས་པ་རྟོགས་དུས་ས་འོག་ཡོད་པས་མེད་མེད་ཀྱི་ཚོགས་ལ། དུ་བ་མེད་པར་འཇལ་བ་ཉིད་དུ་ས། མཚན་མོའི་རྒྱ་མཚོའི་སྟེང་དུ་དུ་བ་མེད་པ་རྟོགས་པ་དེ་རང་རང་གིས་དུ་བ་རྟོགས་པ་ཆགས་འགྲོ་བ་རེད་བསམ་པའི་རྟགས་ཐོན། རེད་པ། དེ་དགག་རྟགས་ཀྱི་རྗེས་དཔག་དེ་དགག་བྱ་རྟོགས་སྟངས་དང་ཁོ་ལ་གཞི་དེའི་སྟེང་དུ་ཆོས་དེ་འཇལ་ཚུལ་ཁོ་ལ་ཡོད་མེད་གཉིས་འཇལ་ཚུལ་གཉིས་ལས་འགལ་བ་གང་ཡིན་ཚེ་མཚན་མོའི་མཚན་མོའི་རྒྱ་མཚོའི་སྟེང་དུ་དུ་བ་མེད་པ་འཇལ་བ་རེད་དེ་རང་རང་གིས་དུ་བ་མཚན་མོའི་རྒྱ་མཚོའི་སྟེང་དུ་དུ་བ་འཇལ་བ་རང་བྱས་དོན་དག་ལ་མཚན་མོའི་རྒྱ་མཚོའི་སྟེང་དུ་འཇལ་གྱི་ཡོད་ན་མེད་ན་གང་བྱས་དུ་བ་རྟོགས་པ་རེད་ཟེར་དེའི་རྗེས་དཔག་དེ། འོ་ཐུགས་ཟེར་བ་ཁ་ཅིག་གི་དོན་ཡིན་ནོ་ཞེ་ན་འོ་ན།

མི་གཅིག་ལ་ཡོང་གི་མ་རེད་ཟེར། ད་དེ་ལ་ཁ་ཅིག་གིས་བཀྲ་ཤིས་མ་གང་དུ་ཡོད་པའི་གནས་དེ་ཡང་སྣ་ནག་མ་ཡང་གདོན་མི་ཟ་བར་འབྱུང་ངོ་ཟེར་དེ་མི་ཁ་ཁ་རེད་གསུངས་ཤག་རོགས་ད་གང་བྱེད་དོན་དག་རུ་ཆོས་རུ་ཧུར་ཐག་པ་ད་བྱེད་ངེས་དེ་ལ་གང་བྱེད་དེ་ལ་གནོད་རྐྱེན་ཅི་ཡང་ཞིག་རང་བཞིན་ཡོང་དགོས་ཟེར་བ་འོ་ཁོ་ན་ཡིན་བྱུང་བ་དག་གསུངས་ཏེ་ཟེར་ད་དེ་རེད་པ་བཀྲ་ཤིས་མ་དང་སྣ་ནག་མ་བཞིན་དུ་ཟེར་ནི་སྒྲོ་འདོགས་ཀྱི་ཞེན་ཡུལ་མི་འདོད་བཞིན་དུ་རྗེས་སུ་འབྲང་བར་འགྱུར་རོ་བྱེད་ད་སླེབས་ཚར་བ་འོ་ཐུགས་སུ་རྒྱུག་གི་རེད་བྱས་དང་པོ་ཉིད་ནས་དགག་སྒྲུབ་ཀྱི་རྩོལ་བ་མ་བྱས་ན་ཡག་ཤོས་ད་ཁ་ཁར་བསྡད་ན་ཡག་ཤོས་རེད་བྱས་ད་དེ་རེད་པ། བུམ་པའི་སྟེང་དུ་ནི་བདག་མེད་སྒྲུབ་ཡོད་དོ། འོ་བུམ་པའི་སྟེང་དུ་བདག་ཚུར་སླེབས་ཡོད་དོ། ད་དེ་ལས་བདག་མེད་སྒྲུབ་པ་དང་མ་སྒྲུབ་པ་གཉིས་བྱས་ན། མ་སྒྲུབ་པ་དེ་ཡག་ག་བྱུང་བ་རེད། འོ་དང་པོ་ནས་རྩོལ་བ་མ་བྱུང་ཡག་ཤོས་རེད་གསུངས་པ་ནས། ད་འདིའི་དུས་རྒྱུན་ང་རང་ཚོ་གཏོང་ཡས་དེ་རེད་ད་གང་བྱེད། ཡང་དེར་དུ་བ་བཀག་པ་ཡིན་གྱི། ཞེས། དུ་མེད་སྒྲུབ་པ་མ་ཡིན་ལབ་ས་སོང་བ་དེའི་བསྒྲུབ་བྱ་རྟོགས་པའི་རྗེས་དཔག་ཚད་མ་འདི་མཚན་མོའི་རྒྱ་མཚོའི་སྟེང་དུ་དུ་བ་བཀག་པ་དེ་རེད་མ་གཏོགས་སེམས་དུ་མེད་སྒྲུབ་ཡོད་མ་རེད་ཟེར་སྒྲུབ་ཡོད་མ་རེད་ཞེས་སྨྲ་བས་ཀྱང་ཞིབ་ཏུ་མ་བརྟགས་པ་རེད། རེད་བ། དུ་བ་བཀག་པ་ཁོ་རང་དུ་མེད་བསྒྲུབས་པ་རང་ཆགས་འགྲོ་བར་བ། རེད་བ། དུ་བ་ཕར་བཀག་ཡོང་དུས་དུ་བ་མེད་པ་ཚུར་འགྲུབ་ཡོང་དགོས་རེད་བ། འོ་དེ་བཞིན་ནི། མ་བརྟགས་ཏེ། དགག་བྱ་རྣམ་བཅད་ལ་ཁེགས་ཀྱང་བཀག་པ་ཡོངས་གཅོད་ལ་མ་གྲུབ་ཀྱང་ཆགས་ཏེ་ཁྱེད་རའི་སྐད་ཆ་དེ་བཤད་ན། རེད་བ། དེའི་སྟེང་དུ། ག་རེ་བཀག་སོང་ན། དུ་བ་བཀག་པ་རེད། ད་དུ་མེད་ཁོ་ཚུར་མ་བསྒྲུབས་ན་དགག་བྱ་རྣམ་བཅད་ལ་ཁེགས་བཀག་པ་ཡོངས་གཅོད་ལ་མ་གྲུབ་ཀྱང་ཆགས་པ་རེད་ས་སྟེ། ངོ། དགག་བྱ་རྣམ་བཅད་ལ་ཁེགས་ཀྱང་བཀག་པ་ཡོངས་གཅོད་ལ་མ་གྲུབ་ན། ད་དེའི་སྟེང་དུ་ག་རེ་ཟེར་ན། དུ་བ་ཡོད་པ་དང་དུ་བ་མེད་པ་གཉིས་བག་ས་ག་ལ་དེ་ན་ད།

དགག་བྱ་རྣམ་བཅད་ལ་མི་འགལ་ན་བདག་གཉིས་མ་ཡིན་ཕུང་གསུམ་པའི་དཀྱིལ་འཁོར་ཞོར་གོ་ལ་གསུངས་རེ་བ། དེ་ལྟ་ན་ས་རང་ལུགས་ལ་མཚོ་ལ་དུ་བ་ཡོད་པ་འཛིན་པའི་སྒྲོ་འདོགས་བཅད་ཀྱང། དུ་མེད་མ་ཡིན་པ་འཛིན་པའི་སྒྲོ་འདོགས་མི་གཅོད་པར་འགྱུར་བས་སྐད་ཆ་གཏང་མ་ཚོས་བཤད་ན། རེ་བ། མཚོ་ལ་དུ་བ་ཡོད་པ་འཛིན་པའི་སྒྲོ་འདོགས་དེ། མེ་མེད་མཚན་མོའི་རྒྱ་མཚོའི་སྟེང་དུ་དུ་བ་མེད་པ་རྟོགས་པའི་རྗེས་དཔག་ཚད་མ་དེས། མཚོ་ལ་དུ་བ་ཡོད་པ་འཛིན་པའི་སྒྲོ་འདོགས་དེ་བཅད་པ་རེད། ཡིན་ན་ཡང། དུ་མེད་མ་ཡིན་པ།

ཡ་གི་དེ་ག་རེ་ཡིན། དེ་འདྲ། ཡ་གི་གཞི་གང་དང་གང་ཡིན་ན་ཁོ་ཡི་སྟེང་དུ་གཞི་དེ་འཇལ་ཚུལ་དེ་ལ། གཞི་དེའི་སྟེང་དུ་ཡོད་པ་འཇལ་ཚུལ་ཞིག་དང་མེད་པ་འཇལ་ཚུལ་གཉིས་ཡོང་གི་འདུག། དེ་ཡིན་དུས་ཙ་ན་ནི་འགྲོ་རྗེས་དཔག་ཚད་མ་དེ་གཉིས་ནི་དགག་བྱ་འཇལ་དགོས་ཀྱི་འདུག་ལབ་ཀྱི་ཡོད་རེ་བ་འོ་དེ་ནི་མ་འཕྲོད་དོ། དོགས་བྱེད་ནི་སོང་དུག་ཟེར་མ་ཡོང་ནི་དག་འདུག་ཟེར་བ་སྒྲོ་འདོགས་ད་ཆོད་ཚར་ཤག་དེ་རྗེས་དཔག་མ་སྐྱེས་ཟེར་འོ་ཁས་ལེན་དགོས་པ་གྱུར་ཏེ། དེ་ལུགས་དེ་ལ་ནི།

ཞང་ར་ཡ་གན། སྒྲུབ་ཆོས་ཁོ་ན་དེ་མེད་པར་དེ་ཡིན་དུས་ས་མཚོ་དེའི་སྟེང་དུ། མེ་མེད་མཚན་མོའི་རྒྱ་མཚོ་དེའི་སྟེང་དུ། ཨ་ནི། དུ་བ་ཡོད་པར་འཛིན་པའི་ཟེར་བ། དུ་མེད་མ་ཡིན་པར་འཛིན་པའི་སྒྲོ་འདོགས་དེ་ཆོད་ན། དུ་མེད་རྟོགས་དགོས་པར་བའང། རེ་བ། སྒྲོ་འདོགས་ཆོད་སྐོར་ཀོ་གཞི་དེའི་སྟེང་དུ་རྟོགས་པར་བའང། རེ་བ་འོ་ཐུག་ཟེར། ཤེས་མཐའ་དེའི་རྟགས་སུ་བ་ཡོད་དུ་ཡང་མ་འགྲིག་གི་རེ་བ་དག་དེ་ནི་མ་ཅིག་ཆོམས་བཞག་ན་འགྲིག་མོད་དེ་དག་མ་ཅིག་མ་ཆོམས་བཞག་ན་མ་འགྲིག་ཡོང་ས་མ་རེད། འགྲིག་ས་མ་རེད།